བདུན་ཕྲག་གཉིས་ལྷག་ཙམ་ཞིག་གི་གོང་དུ་རྒྱ་གར་བྱང་ཕྱོགས་མངའ་སྡེའི་རི་བོའི་སྟེང་ས་རུད་བརྒྱབ་སྟེ་ས་འོག་ཕུག་ལམ་རྡིབ་སྐྱོན་བྱུང་བའི་རྐྱེན་གྱིས་ཕུག་ལམ་བཟོ་སྐྲུན་བྱེད་མཁན་ཨར་ལས་པ་མི་གྲངས་བཞི་བཅུ་ཞེ་གཅིག་ས་འོག་ལུས་ཏེ་ད་བར་ཉིན་གྲངས་བཅུ་བདུན་ཕྱིན་པའི་རྗེས་མཐར་འདི་ཚེས་ཉེར་བརྒྱད་རེས་གཟའ་མིག་དམར་ཉིན་ཕྱིར་བཏོན་ཏེ་ཉེན་སྐྱོབ་བྱས་ཐུབ་ཡོད་པ་རེད། དེ་ཡང་གོང་ཞུས་ལམ་བཟོ་བ་མི་གྲངས་བཞི་བཅུ་ཞེ་གཅིག་པོ་དེ་དག་ས་འོག་ཕུག་ལམ་ནས་ཕྱིར་བཏོན་མཁན་ཉེན་སྐྱོབ་མི་སྣ་ཐོག་མ་དེ་ཚོའི་མཇིང་པའི་སྒང་ལ། ས་གནས་ཀྱི་གཞུང་འབྲེལ་མི་སྣ་ཚོས་མེ་ཏོག་གི་ཕྲེང་བ་གཡོགས་པ་སོགས་བྱས་པའི་སྐབས་མང་ཚོགས་ཀྱིས་དགའ་བསུའི་ཐལ་སྒྲ་ཤུགས་ཆེ་སྒྲོག་པ་དང་ཆབས་ཅིག་ཤོག་སྦག་སྤར་བ་དང་རྒྱ་གར་གྱི་སྐད་ཐོག་རྒྱ་གར་རྒྱལ་གྱུར་ཅིག་ཞེས་སྐད་འབོད་བྱས་པ་སོགས་བྱས་ཏེ་དགའ་སྟོན་བྱས་ཡོད་པ་རེད། རྒྱ་གར་གྱི་ལམ་གཞུང་དང་འགྲིམ་འགྲུལ་ལས་དོན་བློན་ཆེན Nitin Gadkari ཡིས X དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན། ཉིན་གྲངས་བཅུ་བདུན་རིང་ས་འོག་ཕུག་ལམ་འོག་ལུས་བསྡད་པའི་ལས་མི་བཞི་བཅུ་ཞེ་གཅིག་ཡོངས་རྫོགས་ད་ཆ་ཕྱིར་བཏོན་ཏེ། ཉེན་སྐྱོབ་བྱེད་ཐུབ་པའི་གནས་ཚུལ་ཐོས་པར་ཧ་ཅང་དགའ་པོ་དང་ཡིད་བདེ་པོར་གྱུར་སོང་ཞེས་བརྙན་འཕྲིན་ཞིག་གི་ཐོག་ནས་གསུངས་ཡོད་པ་མ་ཟད། ཁོང་གིས། ལས་དོན་དེ་ནི་ལྷན་ཁང་མང་པོ་ཞིག་མཉམ་རུབ་ཀྱི་ཐོག་ནས་འབད་བརྩོན་ཤུགས་ཆེ་བྱས་པའི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཞིག་ཡིན་པའི་བསྔགས་བརྗོད་གནང་འདུག་ས་འོག་ཕུག་ལམ་འོག་ལུས་བསྡད་པའི་ཨར་ལས་པ་དེ་དག་ཚྭ་ལའི་མཐུད་སྦྱོར་བྱས་པའི་སྦུག་སྟོང་ནང་ནས་ས་ཐོག་བཏོན་ཐུབ་ཡོད་པ་དང། དེའི་སྔོན་ཉེན་སྐྱོབ་པ་ཚོས་ཚྭ་ལའི་མཐུད་སྦྱོར་བྱས་པའི་སྦུག་སྟོང་དེའི་བརྒྱུད་ནས་ཐལ་བ་དང། བྲག་རྡོ་ལ་སོགས་པ་བླུགས་ཏེ་ཚོད་ལྟ་བྱས་ཡོད་འདུག་ཐོག་མར་ཉེན་སྐྱོབ་བྱས་པའི་ལས་མི་དེ་དག་གི་འཕྲོད་བསྟེན་བརྟག་དཔྱད་བྱ་རྒྱུའི་ཆེད་དུ་སྨན་པ་དང་སེམས་ཁམས་རིག་པའི་ཆེད་ལས་མཁས་པ་སོགས་དེ་ཁུལ་དུ་འབྱོར་ཡོད་འདུག་ཉེན་སྐྱོབ་ལས་མི Devinder གྱིས་ལྡི་ལིའི་བརྙན་འཕྲིན་ལས་ཁང་ཞིག་གི་བཅར་འདྲི་དང་ལེན་བྱེད་པའི་སྐབས། ས་འོག་ཕུག་ལམ་འོག་ལུས་བསྡད་པའི་མི་དེ་དག་ས་ཐོག་བཏོན་ཐུབ་པའི་སྐབས། ཁོང་ཚོ་ཧ་ཅང་གི་དགའ་ཚོར་ཆེན་པོའི་ངང་ནས་ང་ཕྱོགས་ལ་འཐམ་ག་ཡོང་གི་འདུག་ཅེས་བརྗོད་འདུག་ཉེ་ལམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན Uttarakhand མངའ་སྡེའི་ནང་གི་ས་འོག་ཕུག་ལམ་བཟོ་སྐྲུན་བྱེད་པའི་སྐབས་ས་རུད་བརྒྱབ་སྟེ་ཕུག་ལམ་རྡིབ་སྐྱོན་བྱུང་སྟེ་ལས་མི་དེ་དག་ས་འོག་ཕུག་ལམ་ནང་ལུས་ཏེ་ད་བར་ཉིན་གྲངས་བཅུ་བདུན་ཙམ་ཕྱིན་པའི་རྗེས་མཐར་ཕྱིར་བཏོན་ཐུབ་ཡོད་པ་རེད། ས་འོག་ཕུག་ལམ་ནང་ལུས་བསྡད་པའི་མི་དེ་དག་ལ། ལྕགས་མདོང་ཕྲ་མོའི་ནང་ནས་བཟའ་བཅའ་དང་གསོ་རླུང་སོགས་མཁོ་སྤྲོད་བྱས་ཡོད་པ་རེད། Uttarakhand མངའ་སྡེའི་གཞུང་གི་མགྲིན་ཚབ་པ Kirti Panwar གྱིས་མི་བཅུ་ཕྲག་འགའ་ཤས་ཤིག་གིས་རེས་མོས་བྱས་ཏེ་ཉིན་མཚན་མེད་པར་འཕྲུལ་ཆས་ལ་སོགས་པ་གང་ཡང་བེད་སྤྱོད་མ་བྱས་པའི་ཐོག་ནས་ལག་པས་ས་རོ་རྡོ་རོ་རྣམས་བྲུས་པའི་རྗེས་མཐར་ཨར་ལས་པ་དེ་དག་ཉེན་སྐྱོབ་བྱས་ཐུབ་ཡོད་པའི་འགྲེལ་བརྗོད་གནང་འདུག་ལས་མི་དེ་དག་གི་ནང་མི་རྣམས་ཉིན་མཐའ་མ་སྟེ་རེས་གཟའ་མིག་དམར་ཉིན། ས་རུབ་ཀྱང་ད་དུང་ནང་ལ་མ་ལོག་པར་ས་འོག་ལུས་བསྡད་པའི་མི་དེ་དག་ཕྱིར་མ་ཐོན་བར་དུ་ངང་སྒུག་བྱས་ནས་བསྡད་ཡོད་འདུག་ས་འོག་ཕུག་ལམ་འོག་ལུས་བསྡད་པའི་ཨར་ལས་པ་དེ་དག་མང་ཆེ་བ་ནི་རྒྱ་གར་གྱི་མངའ་སྡེ་གཞན་ཁག་ནས་ལམ་བཟོའི་ལས་ཀ་བྱེད་དུ་བསྐྱོད་མཁན་ཤ་སྟག་ཡིན་པ་དང། མི་དེ་དག་གི་ནང་མི་རྣམས་ཁོང་ཚོ་ས་འོག་ནས་ཕྱིར་མ་ཐོན་བར་དུ་རྡིབ་སྐྱོན་བྱུང་བའི་ཕུག་ལམ་གྱི་ཉེ་འགྲམ་གྱི་གཡས་གཡོན་དུ། འཕྲལ་སེལ་སྡོད་གནས་བཟོས་ཏེ་རང་གི་ནང་མི་ས་འོག་ཕུག་ལམ་འོག་ལུས་བསྡད་པ་དེ་དག་གི་གནས་སྟངས་ཇི་འདྲ་ཆགས་ཡོད་མེད་ཀྱི་གནས་ཚུལ་གསར་པ་གོ་ཐོས་ཡོང་རྒྱུ་མ་ཟད། མགྱོགས་མྱུར་རང་གི་སྤུན་མཆེད་རྣམས་ཐུག་འཕྲད་ཡོང་རྒྱུ་སོགས་ལ་བལྟས་ནས་ས་གནས་དེ་རང་དུ་ངང་སྒུག་བྱས་ནས་བསྡད་ཡོད་པ་རེད། གོང་ཞུས་ཉེན་སྐྱོབ་བྱས་ཐུབ་ཡོད་པའི་ཨར་ལས་པ་དེ་དག་གིས་ཨུ་ཏར་ཁཱནད་མངའ་སྡེའི་ནང་ཡོད་པའི་ཧིན་དྷུ་གནས་མཇལ་བྱ་ཡུལ་ས་གནས་ཁག་ལ་འགྲུལ་བཞུད་བྱེད་པའི་སྐབས་གནམ་གཤིས་ག་རེ་བསྟན་མིན་ལ་མ་ལྟོས་པར་འགྲུལ་བཞུད་བྱེད་ཐུབ་པ་དང། དེ་ཡང་དུས་ཡུན་ཐུང་ངུ་ཞིག་གི་ནང་ཚུད་དུ་སླེབས་ཐུབ་པ་བཟོ་རྒྱུའི་དམིགས་ཡུལ་བཟུང་སྟེ། ས་འོག་ཕུག་ལམ་དེ་བཟོ་སྐྲུན་བྱས་དང་བྱེད་བཞིན་པ་ཞིག་ཡིན་འདུག། འདས་པའི་ལོ་འགའ་ཤས་ཤིག་གི་ནང་རྒྱ་གར་གྱི་མངའ་སྡེ Uttarakhand ནང་ཧིན་དྷུ་ལྷ་ཁང་མང་པོ་ཡོད་པ་དེ་དག་གནས་མཇལ་ཞུ་རུ་སྐྱོད་མཁན་དང་ཡང་ན་ཡུལ་སྐོར་སྤྲོ་འཆམ་བྱེད་མཁན་སོགས་ཧ་ཅང་མང་པོ་ཡོད་པར་བརྟེན་དེ་ཁུལ་དུ་གཞུང་ལམ་གསར་རྒྱག་དང་ཁང་ཆེན་རྒྱག་རྒྱུ་ལ་སོགས་པའི་འཛུགས་སྐྲུན་ལས་གཞི་མང་པོ་ཞིག་སྤེལ་གྱི་ཡོད་འདུག། ས་ཁམས་ཆེད་ལས་མཁས་པ་ཚོས་ཧི་མ་ལ་ཡའི་རི་བོའི་སྟེང་གྲོང་སྡེ་ལ་སོགས་པ་ཆགས་ཏེ་དེ་ཁུལ་དུ་འཛུགས་སྐྲུན་ལས་གཞི་མང་པོ་སྤེལ་བ་ཡིན་ན་ས་གཞི་གས་ཆག་ཤོར་སླ་པོ་ཆགས་ཏེ་ས་རུད་ཤུགས་ཆེ་བརྒྱབ་སྲིད་པའི་ཉེན་བརྡ་བཏང་དང་གཏོང་བཞིན་ཡོད་པ་རེད།